ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང། བོད་གངས་ཅན་པ་རྣམས་གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་དུ་གནས་པའི་མི་རིགས་ཁག་གིས་ཧ་ཅང་དད་མོས་དང་རྩ་ཆེར་ངོས་འཛིན་ཞུ་ཡུལ། གུ་རུ་པདྨ་སམ་བྷ་བའམ་གུ་རུ་པདྨ་འབྱུང་གནས་ཀྱི་རྣམ་ཐར་དུམ་བུ་དང་པོ་དེ་དེ་སྔོན་གསན་གྲུབ་པ་རེད། ད་རེས་དུམ་བུ་གཉིས་པ་དེ་སྙན་སྒྲོན་ཞུ་གི་ཡིན། དེ་ཡང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་ཡོད་པའི་དཔལ་སྤུངས་ཤེས་རབ་གླིང་དགོན་པའི་མཁན་པོ་པདྨ་ལགས་ཀྱིས་གུ་རུ་རིན་པོ་ཆེ་ཡི་སྐུ་ཚེ་སྟོད་ལ་དམ་པའི་ཆོས་གསན་བསམ་སློབ་གཉེར་གནང་པའི་ཐད་ངོ་སྤྲོད་གནང་དོན།
ཁོང་གིས་སློབ་སྦྱོང་གནང་སྟངས་དང་ད་ཅིག་དམ་པའི་ཆོས་གསན་བསམ་གནང་སྟངས་དེའི་སྐོར་ལ་ཡར་ཞུ་བ་ཡིན་ན། བཀའ་ཐང་བསྡུས་པའི་ལེའུ་བདུན་པ་བླ་མ་བརྒྱད་བསྟེན་པའི་ལེའུ་དེའི་ནང་ལ་ཡང་རྒྱ་གར་མཁན་པོ་པྲ་བྷ་ཧ་སྟིར་ཏེ་རབ་བྱུང་བསྒྲུབས་ནས་དགེ་སློང་ཆ་ལུགས་མཛད་ཅེས་གསུངས་པ་ནང་བཞིན་གྱིས་ཁོང་ཅིག་རྒྱ་གར་རྡོ་རྗེ་གདན་དུ་ཕེབས་བྱས་ནས་དེ་ནས་སློབ་དཔོན་པྲ་བྷ་ཧ་སྟི། དགེ་སློང་པྲ་བྷ་ཧ་སྟི་དེའི་མདུན་དུ་ཁོང་རབ་ཏུ་བྱུང་བསྙེན་རྫོགས་ཀྱི་སྡོམ་པ་ཞུ། འོན་ཅིག་དེའི་སྐུ་མདུན་ནས་འོན་ཅིག་དམ་པའི་ཆོས་མང་པོ་ཞིག་གསན་བསམ་བྱས། འོན་ཅིག་དེའི་སྐབས་ལ་ཡང་འོན་ཅིག་ང་རང་ཚོ་གུ་རུ་མཚན་བརྒྱད་ཀྱི་ནང་གི་འོན་ཅིག་གུ་རུ་ཤཱཀྱ་སེངྒེ་ཞེས་པའི་མཚན་དེ་འོན་ཅིག་དེ་འདྲ་ཐོགས་པ་ཟེར་བས། ལོགས་ལ་ཟེར།
དེ་ནས་ད་དེའི་རྗེས་ལ་ཨེ་ཅིག་ཁོང་གིས་སློབ་དཔོན་ཆེན་པོ་ཤྲཱི་སིང་ཧ་དེའི་སྐུ་མདུན་དུ་ཕེབས་ནས་ཨེ་ཅིག་རྫོགས་པ་ཆེན་པོའི་ཆོས་ཆ་ཚང། དེ་ནས་མཁའ་འགྲོའི་གཙོ་མོ་ལས་ཀྱི་དབང་མོ་ལས་ཨེ་ཅིག་ཁོང་གིས་ཡ་ཞི་ཁྲོ་བཀའ་བརྒྱད་ཀྱི་ཆོས་རྣམས། དེ་ནང་བཞིན་རིགས་ལྡན་རྒྱལ་བ་པདྨ་དཀར་པོ་དེའི་མདུན་དུ་ཡང་དུས་འཁོར་གྱི་ཆོས། དེ་ནས་ཁ་ཆེ་བི་མ་མི་ཏྲ་དེའི་མདུན་ནས་བདུད་རྩི་ཞི་ཁྲོའི་ཆོས་རྣམས། དེ་ནས་སིང་ག་ལ་རུ་སློབ་དཔོན་ཆེན་པོ་འཇམ་དཔལ་བཤེས་གཉེན་དེའི་མདུན་ནས་འཇམ་དཔལ་ཞི་ཁྲོའི་ཆོས་རྣམས། དེ་ནང་བཞིན་གྱིས་ཟ་ཧོར་ཡུལ་དུ་ཀླུ་སྒྲུབ་སྙིང་པོའི་མདུན་དུ་ཕེབས་བྱས་ནས་པདྨ་ཞི་ཁྲོའི་ཆོས། དེ་ནས་ནཱ་ལེནྡྲ་རུ་ཕེབས་བྱས་ནས་དྷ་ན་སཾ་སྐྲྀ་དེའི་སྐུ་མདུན་ནས་མ་མོ་ཞི་ཁྲོའི་ཆོས་ཡོངས་སུ་རྫོགས་པ་དེ་འདྲ་གསན་བསམ་གནང་ཡིན་ས་རེད།
ཨ་ཅེ་དེའི་སྐབས་སུ་ལ་ད་དེ་འདྲའི་གི་ཅིག་དམ་པའི་ཆོས་གསན་བསམ་མཛད་པའི་སྐབས་སུ་ཡང་ཅིག་ཚར་རེ་རེ་ཅིག་གསན་འོང་དུས་ཅིག་འུ་ཤོད་པའི་དོན་ཆ་ཚང་རྟོགས་བྱས་ནས་ཅིག་དེ་ཡང་དེའི་དོན་རྣམས་མ་བསྒྲུབས་པ་ལ་ཡང་ལྷ་རྣམས་ཀྱི་ཞལ་གཟིགས་པ། དེ་འདྲའི་ངོ་མཚར་བའི་ཅིག། མཛད་པ་མང་པོ་བྱུང་དུས་ཅིག། དེའི་སྐབས་སུ་ལ་ཅིག་ཁོང་གི་མཚན་ལ་ཅིག་ང་ཚོ་གུ་རུ་མཚན་བརྒྱད་ཀྱི་ནང་ནས་ཅིག་གུ་རུ་བློ་ལྡན་མཆོག་སྲེད་ཞེས་པ་འདི་ཅིག་དེ་འདྲ་ཐོགས་ཡིན་ས་རེད། དེ་ནས་གུ་རུ་རིན་པོ་ཆེའི་མཚན་ལ་གུ་རུ་བློ་ལྡན་མཆོག་སྲེད་ཞེས་པའི་མཚན་ཐོགས་པའི་རྗེས་གུ་རུ་རིན་པོ་ཆེ་ཟ་ཧོར་གྱི་ཡུལ་དུ་ཕེབས་ཏེ། ཟ་ཧོར་རྒྱལ་པོ་དང་འབངས་རྣམས་དམ་པའི་ཆོས་ལ་བཀོད་པའི་ཐད་མཁན་པོ་པདྨ་ལགས་ཀྱིས། དེའི་རྗེས་ལ་ཡང་ད་གུ་རུ་བློ་ལྡན་མཆོག་སྲེད་དེ་འདྲས་ཀྱི་མིང་ཐོབ་པའི་རྗེས་ལ་ཅིག་ཁོང་གིས་ཡང་ཅིག་རྒྱ་གར་དང་ཅིག་ཨུ་རྒྱན་ཡུལ་གྱི་ཅིག་ཡུལ་མི་རྣམས་ཅིག་དམ་པའི་ཆོས་ལ་ཅིག་བཀོད་དགོས་པར་དགོངས་བྱས་ནས་ཅིག་དེའི་སྔོན་དུ་ལ་ཨ་ནི་ཅིག་འཆི་མེད་ཚེའི་རིག་འཛིན། བསྒྲུབ་དགོས་པ། ད་འཆི་མེད་ཚེའི་རིག་འཛིན་བསྒྲུབ་པ་ལ། ཨ་ནི་ཅིག། རིག་མ་མཚན་ལྡན་ཅིག་དགོས་ཀྱི་ཡོད་དུས། ཨ་ནི་ཅིག་ཁོང། དང་པོ། ཅིག་རྒྱ་གར་ཟ་ཧོར་གྱི་ཡུལ་དུ་དེ་འདྲའི་ཕེབས་གནང་ཡོད་ས་རེད། དེ་ནས་ཟ་ཧོར་གྱི་རྒྱལ་པོ་གཙུག་ལག་འཛིན་ཁོང་གི་སྲས་མོ་མེ་ཏོག་མན་དཱ་ར་བ། ཅིག་མཁའ་འགྲོ་མ་མཚན་ལྡན་ཅིག་ཡོད་པ།

དེ་ཤིང་དང་དེ་ནས་ཏིལ་མར་གྱི་སྒོ་ནས་ཅིག་གྲོང་ཁྱེར་གྱི་དཀྱིལ་དུ་ཅིག་མེ་སྲེག་དེ་འདྲའི་བཏང་གནང་ས་རེད། དེའི་སྐབས་ལ་ཡང་ད་མེ་དེ་ཉི་མ་བདུན་གྱི་བར་དུ་ཅིག་རྒྱུན་མ་ཆད་པར་བྱས་ཅིག་དུ་བ་རྒྱུན་མ་ཆད་ཅིག་ཉི་མ་བདུན་གྱི་རྗེས་ལ་ཅིག་རྒྱལ་པོ་དང་བློན་པོ་རྣམས་ཅིག་དེ་ལ་ཡང་ལྟ་བར་ཕྱིན་དུས་སྔར་གྱི་ཅིག་ཏིལ་མར་ཐམས་ཅད་ཅིག་རྒྱ་མཚོར་གྱུར་ཡོད་དེ་བས་འོ་དང་དེ་ནས་ཅིག་རྒྱ་མཚོའི་ནང་ན་ཅིག

ཟ་ཧོར་གྱི་ཡུལ་རྒྱལ་པོ་དེ་ནང་བཞིན་གྱི་རྒྱལ་པོའི་འབངས་ཐམས་ཅད་དམ་པའི་ཆོས་ལ་བཀོད་བྱས་ནས་དེའི་སྐབས་སུ་ལ་ཁོང་གི་མཚན་ལ་ང་ཚོ་གུ་རུ་མཚན་བརྒྱད་ཀྱི་ནང་ནས་པདྨ་འབྱུང་གནས་ཞུས་ན་འདྲ་པདྨ་སམ་བྷ་ཝ་ཞེས་པ་འདི་དེའི་སྐབས་སུ་ཐོབ་གནང་ས་རེད། དེ་རྗེས་གུ་རུ་ཡབ་ཡུམ་གཉིས། ཨུ་རྒྱན་གྱི་ཡུལ་དུ་ཕེབས་པའི་ཐད་མཁན་པོ་པདྨ་ལགས་ཀྱིས། དེ་ནས་དེའི་རྗེས་ལ་ཡང་ཡང་ཁོང་གི་ཐུགས་དགོངས་ལ་དེ་ནས་ཨུ་རྒྱན་གྱི་ཡུལ་ཁམས་ཐམས་ཅད་ཅིག་དམ་པའི་ཆོས་ལ་བཙུད་དགོས་དགོངས་བྱས་ནས་ཅིག། གུ་རུ་ཡབ་ཡུམ་གཉིས་ཅིག་ཨུ་རྒྱན་གྱི་ཡུལ་ལ་ཡུལ་དུ་ཕེབས། དེ་ནས་ཉིན་ཅིག་ཅིག་བསོད་སྙོམས་ལ་ཕེབས་པའི་སྐབས་ལ་ཨུ་རྒྱན་ཡུལ་གྱི་ཅིག་ཡུལ་མི་རྣམས་ཀྱིས་ཁོང་ངོ་ཤེས་བྱས་དེ་རྣམས་ཀྱིས།

དེ་ནི་ཚིག་ཡོད་ཀྱི་མ་རེད། འོ་དེ་འདྲས་སུ་དགོངས་བྱས་ནས་ཅིག་རྒྱལ་པོ་འཁོར་དང་བཅས་པ་དེ་ལ་ཡང་ལྟ་ག་ཕྱིན་ས་རེད། ཨ་དེའི་སྐབས་སུ་ཡང་སྔར་གྱི་ཏིལ་མར་ལ་སོགས་ཅིག་རྒྱ་མཚོར་བསྒྱུར་རྗེས་ཅིག་དེའི་མཚོའི་དབུས་ན་ཅིག་པད་མའི་སྡོང་པོ་ཞིག་གི་སྟེང་ལ་ཅིག་ཡབ་ཡུམ་གཉིས་བཞུགས་བསྡད་པ་ཅིག་རྒྱལ་པོས་དེ་མཇལ་ཡོང་དུས། དེ་དུས་ཡང་ཅིག་དེར་རྒྱལ་པོ་དང་བློན་པོ་རྣམས་ཀྱིས་ཡང་ཅིག་འགྱོད་པ་དྲག་པོ་སྐྱེས་བཞིན་ཅིག་བཟོད་གསོལ་ཞུ་རྗེས་ཨ་ནི་དེ་འདྲས་བྱས་ས་རེད། ཨ་དེའི་སྐབས་སུ་ལ། ཁོང་གི་མཚན་ལ་ཡང། ཅེས་བཏགས་ན་ང་ཚོ་གུ་རུ་མཚན་བརྒྱད་ཀྱི་ནང་ནས་པད་མ་རྒྱལ་པོ། ཞུ་ཡག་འདི་འདི་ལྟར་ཐོབ་ཡོད་ས་རེད། དེ་དུས་དེའི་སྐབས་སུ་ལ་ཡང་ཁོང་གི་ཅིག་གུ་རུ་རིན་པོ་ཆེ་ནི། ཐོད་པའི་ཕྲེང་བ་ཅིག་སྐུ་ལ་བསྣམས་ཏེ་འོ་སོང་ཙང་ཅིག་དེའི་སྐབས་སུ་པད་མ་ཐོད་ཕྲེང་རྩལ་དེ་འདྲའི་ཡང་ཨན་ཅིག་ཁོང་གི་མཚན་ལ་དེ་འདྲས་སུ་ཡང་ཞུ་བས་ཟེར། ཞུ་བས་ཟེར་ཏེ། རྒྱལ་པོའི་སྲས་མཛད་པའི་རྒྱུ་མཚན་ལ་བརྟེན་ནས་ཅིག་གུ་རུ་མཚན་བརྒྱད་ཀྱི་ནང་ནས་ང་ཚོ་པདྨ་རྒྱལ་པོ་ཞེས་པའི་མཚན་དེ་དེ་རུ་ཐོགས་ཡོད་ས་རེད། དེ་ནས་གུ་རུ་རིན་པོ་ཆེ་རྒྱ་གར་གྱི་དཔལ་ནཱ་ལེནྡྲར་བཞུགས་པའི་སྐབས། གནས་མཆོག་རྡོ་རྗེ་གདན་དུ་མུ་སྟེགས་པ་རྣམས་ཀྱིས་བསྟན་པ་རྒྱན་དུ་བཙུགས་ཏེ་རྩོད་པ་ཤུགས་ཆེ་བྱེད་པའི་སྐབས་གུ་རུ་རིན་པོ་ཆེ་ཕེབས་ཏེ་མུ་སྟེགས་པ་རྣམས་ཕམ་པར་མཛད་པའི་ཐད་མཁན་པོ་པདྨ་ལགས་ཀྱིས།
དེ་ནས་དེའི་རྗེས་ལ་ཨན་ཅིག་ཡང་གུ་རུ་རིན་པོ་ཆེ་ཁོང་ཅིག་ནཱ་ལེནྡྲར་ཅིག་རྒྱ་གར་གྱི་གནས་ནཱ་ལེནྡྲར་དེ་ག་ལ་བཞུགས་དུས་སྐབས་སུ་ལ་ཨན་ཅིག་རྡོ་རྗེ་གདན་དུ་ཅིག་མུ་སྟེགས་ཀྱི་ཅིག་རྩོད་པ་ཤུགས་ཆེན་པོ་བྱུང་རྗེས་ཨན་ཅིག་མུ་སྟེགས་པ་རྣམས་ཀྱིས་ཨན་ཅིག་བསྟན་པ་རྒྱན་དུ་བཙུགས་བྱས་ནས་ཨན་ཅིག་རྩོད་པ་བྱས་ཡོང་དུས་ཅིག་དེའི་སྐབས་སུ་ལ་ཨན་ཅིག་རྡོ་རྗེ་གདན་གྱི་ཨན་ཅིག་རྒྱལ་པོ། ཨན་ཅིག། སྒོ་སྲུང་དང་པཎྜི་ཏ་ཨན་ཅིག་དེ་རྣམས་ཀྱིས། ཅིག་སྤྱི་དང་རྩོད་པ་འདི་ཐུབ་པའི་དེ་ཡིན་ནས་དེ་རྣམས་ཀྱིས་ནུས་པ་ཐུབ་ས་མ་རེད་བསམ་ནས་ཅིག་ལན་གང་ཡང་མ་གནང། འོ་དེ་འདྲའི་བཞུགས་དུས་སྐབས་ལ་གུ་རུ་རིན་པོ་ཆེ། ཅིག་ནཱ་ལེནྡྲར་བཞུགས་དུས་སྐབས་སུ་ཁོང་གིས་མཁྱེན་ནས་ལམ་སེང། ཁོང་ཡང་རྡོ་རྗེ་གདན་དུ་ཕེབས། ཨ་ནི་རྡོ་རྗེ་གདན་དུ་ཕེབས་ནས་དེ་ནས་ཁོང་གིས་ཅིག་གུ་རུ་རིན་པོ་ཆེ་ཁོ་རང་གི་སྐུ་དངོས་དེ་ཡང་ཅིག་རྡོ་རྗེ་གདན་གྱི་ཕོ་བྲང་དུ་བཞུགས་བྱས་ནས་བདུད་ལས་རྣམ་པར་རྒྱལ་བའི་ཏིང་ངེ་འཛིན་ལ་བཞུགས་ནས་དེ་ནས་རྡོ་རྗེ་གདན་གྱི་ཅིག་ཕྱོགས་བཞི་ནས་སྐུའི་བཀོད་པ་དེ་ནས་སྐུ་རྣམ་འཕྲུལ་མང་པོ་ཞིག། བསྟན་ནས་དར་ནག་བཞེངས་ནས་དེ་ནས་དད་པའི་ཉམས་དང་ལ་འཁོར་པཎྜི་ཏ་ལྔ་བརྒྱ་དང་ལྔ་བརྒྱ་གིས་ཅིག་ཡར་མུ་སྟེགས་པ་ལ་རྩོད་པ་བྱས་དུས་དེའི་སྐབས་སུ་ནང་པ། ནང་པ་རྒྱལ་ནས་ཅིག་སངས་རྒྱས་ཀྱི་བསྟན་པ་ལ་ཤིན་ཏུ་ནས་ཅིག་བཀའ་དྲིན་ཆེན་པོ་གྱུར་བ་སོང་ཙང་ཅིག་རྡོ་རྗེ་གདན་གྱི་པཎྜི་ཏ་དེ་རྣམས་ཀྱིས་ཅིག་ཁོང་གི་མཚན་ལ་ཡང་ཅིག་ང་ཚོ་གུ་རུ་མཚན་བརྒྱད་ཀྱི་ནང་ནས་སེང་གེ་སྒྲ་སྒྲོགས་ཞུ་བ་དེ་ཅིག་དེ་དུས་ཐོགས་པ་ས་རེད།
ལགས་སོ།

ཅིག། གཞི་ཚུགས་ལགས་ན་ད་ག་འདྲ། དེ་སྐབས་སུ་ཡོད་ག་དེ་ཡིན་ན་ཡང་དར་ཁྱབ། ཤུགས་ཆེན་པོ་ཞིག་མེད་པ་སོང་ཙང་ཅིག། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ཁོང་གིས་ཅིག་བོད་ལ་ཡང་ཅིག། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་ཅིག། ཆོས་འདི་ཅིག། ད་བོད་ཀྱི་ཡུལ་གྲུ་ཀུན་ལ་ཅིག་ཁྱབ་པ་ཞིག་བྱ་དགོས་སྙམ་པའི་ཅིག་ཐུགས་དགོངས་རྒྱ་ཆེན་པོ་ཞིག་བཞེས་བྱས་ནས། དེ་ནི་ཁོང་གི་ཡང། ཅིག་ད།

དེ་ནས་བོད་ཀྱི་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱིས་གུ་རུ་རིན་པོ་ཆེ་བོད་དུ་གདན་འདྲེན་ཞུ་རྒྱུའི་ཆེད་དུ་བོད་ནས་རྒྱ་གར་ལ་སྐུ་ཚབ་མི་སྣ་ཆེད་གཏོང་གནང་བའི་ཐད་མཁན་པོ་པད་མ་ལགས་ཀྱིས།
དེ་ནས་རྒྱལ་པོས་ཅིག་ལམ་སེང་ཡང། རྗེ་གསལ་སྣང་དང་ཅིག་སེང་མགོ་ལྷ་ལུང་གཉིས་ལ་དེ་ནས་བཀའ་གནང་ནས་ཅིག། གུ་རུ་རིན་པོ་ཆེ་ཅིག་བོད་ལ་གདན་ཞུ་དགོས་ས། དེ་ཞུ་བ་ཡིན་ན་ཅིག་ཁོང་གི་རྒྱལ་པོ་ཁོང་གི་ཡང་བསམ་དོན་འགྲུབ་ཀྱི་ཡོད་ས། ད་དེ་འདྲའི་སྐོར་ཞུ་ཟེར་ན་དེ་གང་ལྟར་ཁོང་རྣམ་པ་གཉིས་དང་ཁོང་གི་རེ་ཡ་གཡོག་པོ་གསུམ་བཅས་ད་ལྟ་དཔོན་གཡོག་ལྔ་དང་བཅས་པའི་སྒོ་ནས་ཅིག་རྒྱ་གར་ལ་ད་ཅིག་གུ་རུ་རིན་པོ་ཆེ་གདན་འདྲེན་ཞུ་བའི་ཆེད་དུ་དེ་འདྲས་ཕེབས་པ་རེད། དེ་ནས་ད་དེ་འདྲས་ཕེབས་པའི་སྐབས་སུ་ལ་གུ་རུ་རིན་པོ་ཆེ་དེའི་སྐབས་སུ་ཇི་ལྟར་ཅིག་བལ་ཡུལ་ཡང་ལེ་ཤོད་ལ་དེ་འདྲས་བཞུགས་བསྡད་པ་དེ་འདྲས་རེད་དེ་རེད་སྐབས་དེ་དུས་ཅིག་གུ་རུ་རིན་པོ་ཆེ་ལམ་སང་དེའི་ཅིག་རྒྱལ་པོ་རྒྱལ་པོ་དང་དེ་ནང་བཞིན་གྱི་མཁན་པོ་བོ་དྷི་ས་ཏྭའི་ཅིག་དགོངས་པ་ལམ་སང་ཁོང་གིས་ཡང་མཁྱེན་བྱས་ནས་དེ་ནས་གུ་རུ་རིན་པོ་ཆེ་བོད་ཀྱི་ས་གནས་མང་ཡུལ་གུང་ཐང་བར་དུ་ལ་ཅིག་ཁོང་རྫུ་འཕྲུལ་གྱིས་ལམ་སང་དེ་ལ་ཕེབས་ནས་ཅིག་ཟླ་བ་གསུམ་བར་དུ་ཁོང་དེ་ལ་བཞུགས་བསྡད་པ་དེ་འདྲས་རེད། དེ་ནས་ཟླ་བ་གསུམ་ལོན་པ་དང་དེ་ནས་ད་ཅིག་བོད་ནས་གདན་འདྲེན་ཞུ་མཁན་དེ་ཚོ་ཨེན་ཅིག་གུང་ཐང་ལ་སླེབས་བྱས་ནས་གུ་རུ་རིན་པོ་ཆེ་དང་མཇལ་འཕྲད་བྱུང་དེ་ནས་བཞིན་ཨེན་ཅིག་ཁོང་རྣམས་ཀྱིས་ཨེན་ཅིག་གུ་རུ་རིན་པོ་ཆེ་ལ་ཡང་ད་བོད་ལ་ཕེབས་དགོས་པའི་ཨེན་ཅིག་ཅིག་གི་གནས་ཚུལ་ཨ་ནི་རྒྱལ་པོ་གི་བཀའ་དང་རྒྱལ་པོས་ག་རེ་ག་རེ་ཞུ་བ་ཕུལ་བ་དེ་ཆ་ཚང་ཡང་ཞུས་བྱས་ནས་གུ་རུ་རིན་པོ་ཆེས་ཞལ་གྱིས་བཞེས་ནས་དེ་ནས་ཡང་བོད་ལ་ཕེབས་པ་དེ་ནས་བོད་ལ་ཕེབས་པ་དེ་འདྲ་རེད། ད་བོད་ལ་ཕེབས་པའི་སྐབས་སུ་ལ་ཡང་ཅིག་ལམ་ཀ་ལ་ཡང་ད་བར་ཆད་མང་པོ་ཞིག་བྱུང་བ་རེད་བོད་ཀྱི་ཡང་ཅིག་ད་ཁ་བ་དེ་ལྷ་འདྲེ་གདུག་པ་ཅན་ད་དགེ་བསྙེན་ཉི་ཤུ་རྩ་གཅིག་ཟེར་ཡ་འདུག་ད་བརྟན་མ་བཅུ་གཉིས་ཟེར་ཡ་འདུག་ད་ད་དེ་འདྲའི་གི་མང་པོ་ཞིག་གི་ཡང་ཅིག་ལམ་ཀ་ལ་ཡང་ན་ཡང་བར་ཆད་ད་དེ་ཡང་ན་ཞིག་གི་ཡང་ཅིག་བོད་ལ་ཡང་སྔར་སྔར་ཡང་ཅིག་བསམ་ཡས་ཀྱི་ད་བསམ་ཡས་ཡང་ཅིག་མཁན་པོ་བོ་དྷི་ས་ཏྭ་དང